ཐབས་ཤེས་ཞུ་གི་ཡིན། བདུན་ཕྲག་སྔོན་མའི་གི་གཟའ་ཉི་མའི་ཉིན་མོ་དེ་ལ་ཡང་ཨ་ནི་ནིའུ་ཡོག་གྲོང་ཁྱེར་ནང་ལ་ཡང་ཨ་ནི་བོད་གཞུང་ཟློས་གར་ཚོགས་པའི་ཚོགས་མི་ཟུར་པ་ཚོས་གི་ལྷ་མོའི་འཁྲབ་གཞུང་ཆོས་རྒྱལ་ནོར་བཟང་འདུག་བྱས་ཉིན་གང་འདུག་བྱས་འཁྲབ་སྟོན་གནང་སོང། སྐབས་དེ་དུས་ད་ང་ནིའུ་ཡོག་འགྲོ་ཡས་གི་དུས་ཚོད་དང་སྟབས་བསྟུན་ནས་ཨ་ནི་ཅིག་གི་ཟློས་གར་ཟུར་པ་ཁོ་རང་ཚོས་ང་ལ་ཡང་ད་ལྷ་མོའི་གི་འཁྲབ་སྟོན་དེ་ལ་ཡང་ཅིག་གི་ཡོང་རོགས་གྱིས་ཟེར་ནས་མགྲོན་ཤོག་འདུག་བྱས་འབྱོར་སོང་བྱས་ཙང་ང་རང་ཕ་གིར་འདུག་བྱས་བཅར་བ་ཡིན།

དང་པོ་དེ་ལ་ཡང་ངས་ད་ནིའུ་ཡོག་དང་ནིའུ་ཇེ་སི་བོད་ཀྱི་ཟློས་གར་ཚོགས་པའི་ཚོགས་མི་ཟུར་པའི་སྒྲིག་འཛུགས་དེ་ཐོག་མར་ག་འདྲས་བྱས་འགོ་འཛུགས་བྱས་ཡོད་དང་དེའི་སྐོར་ལ་ཡང་སྐབས་དེ་དུས་ནིའུ་ཡོག་དང་ནིའུ་ཇེ་སི་ཟློས་གར་ཟུར་པ་ཚོའི་གི་ཚོགས་གཙོ་པད་མ་བསྟན་འཛིན་ལགས་ཀྱིས་འདུག་བྱས་ངོ་སྤྲོད་ཅིག་གནང་སོང་འདི་གཅིག་རྣམ་པ་ཚོས་གསན་དང།
ནིའུ་ཡོག་དང་ནིའུ་ཇར་སིའི་གནས་སྡོད་བོད་ཀྱི་ཟློས་ཟུར་ཚོགས་པ་དེས་དུས་སྔོན་ནས་འཁྲབ་སྟོན་དང་ལྷུག་ལྷུག་ལས་དོན་སྤེལ་བཞིན་པའི་ཐོག་འཁྲབ་སྟོན་པ་རྒན་གཞོན་སོ་སོའི་སྐུ་རིང་ནས་སྦྱངས་པའི་བོད་ཀྱི་ཟློས་གར་སྒྱུ་རྩལ་ངོམས་སུ་ཆོག་པ་དེ་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་ཐུབ་ཐབས་སུ་ཉིས་སྟོང་བཅུ་དྲུག་ལོར་ནིའུ་ཡོག་དང་ནིའུ་ཇར་སིའི་བོད་ཀྱི་ཟློས་གར་ཚོགས་པའི་ཚོགས་མི་ཟུར་པའི་ཚོགས་པ་དངོས་སུ་འགོ་འཛུགས་ཞུས་པ་དང། ཚོགས་པའི་དམིགས་ཡུལ་ནི་དང་པོ ྋགོང་ས་སྐྱབས་མགོན་ཆེན་པོའི་དགོངས་པ་བཞིན་བོད་ཀྱི་གནའ་བོའི་རིག་གཞུང་མི་ཉམས་གོང་འཕེལ་གཏོང་རྒྱུ། གཉིས་པ་ང་ཚོ་ཕ་མ་ལྟ་བུའི་བཀའ་དྲིན་ཆེ་བ་དང་བོད་ཀྱི་ཟློས་གར་ཚོགས་པ་དང་མུ་མཐུད་འབྲེལ་ཟམ་བཙུགས་རྒྱུ་དང་ཚོགས་པར་མཐུན་འགྱུར་རོགས་རམ་གང་ཐུབ་ཞུ་རྒྱུ་ཡིན། གསུམ་པ་ས་གནས་སུ་གནས་སྡོད་ཟློས་གར་ཟུར་པ་ནང་ཁུལ་འབྲེལ་ལམ་མུ་མཐུད་བྱ་རྒྱུ་དང་གཅིག་ཕན་གཅིག་གྲོགས་ཞུ་རྒྱུ་བཅས་ཡིན།

རྒྱུན་དུ་ཅིག་དར་མ་ས་ལ་ཟློས་གར་ཚོགས་པ་རེད་ད་ག་ནང་བཞིན་ད་ཞོ་སྟོན་སྐབས་ལ་ཡ་ཅིག་རྒྱ་གར་ལྷོ་ཕྱོགས་དང་ས་གནས་ག་བར་ཞོ་སྟོན་འདུག་བྱས་འཁྲབ་སྟོན་གནང་བའི་སྐབས་དེ་དུས་ཨ་ནི་ལྷ་མོའི་གི་དོ་ར་འདུག་བྱས་བཞེངས་པ་ནང་བཞིན་བྱས་ནས་འདུག་བཞེངས་གནང་ཤག་ཨ་ནི་ཐོག་མར་དེ་ལ་ཡ་ད་ཅིག་རྒྱུན་སྲོལ་ནང་བཞིན་བྱས་ནས་ད་ག་རེ་ཟེར་དགོས་རེད།

ད་འདི་ནས་ལྷ་རྒྱལ་འཐེན་ནས་ད་ལྷ་མོའི་འདུག་བྱས་མཇུག་སྒྲིལ་ཡས་ཀྱི་ལུགས་སྲོལ་ཡོད་པ་ནང་བཞིན་བྱས་ནས་ཨ་ནི་ག་འདྲ་དེ་ཉིན་མོ་དེ་ལ་ཡང་ག་འདྲ་ཐོག་མར་དེ་ལ་ཡང་ཨ་ནི་ཟབ་དོང་འདུག་བྱས་སྤྲོས་པ་དང་འདྲ་ཨ་ནི་རྔོན་པ་དང་ཨ་དེའི་རྗེས་ལ་རིམ་བཞིན་ཨ་ནི་རྒྱ་ལུ་དང་ཨ་ནི་རིགས་ལྔ་ལ་སོགས་པ་བཏོན་ནས་ཨ་ནི་ཅིག་རྔོན་པ་དང་ཨ་ནི་རྒྱ་ལུའི་གི་ཨ་ནི་ད།

ད་རེས་ལྷ་མོ་འཁྲབ་སྟོན་བྱེད་མཁན་ཁོང་རྣམ་ཚོ་ཟློས་གར་ཟུར་པ་ཤ་སྟག་ཡིན་དུས་ཙང་ནས་དེ་སྔ་ནས་ད་ལྷ་མོའི་གི་སྒྱུ་རྩལ་ཐོག་ལ་ཡང་སྦྱངས་པ་མཐར་ཕྱིན་པ་ཡིན་དུས་ཙང་ནས་ཅིག་རྣམ་ཐར་གྱི་མགྲིན་ཁུག་རེད་སྙན་ཆ་དོད་ལོས་རེད་ད་ག་ནང་བཞིན་ལུས་ཀྱི་རྣམ་འགྱུར་གྱི་དང་དང་ལུས་ཀྱི་ཅིག་གི་ག་རེ་ཟེར་དགོས་རེད་འདི་གི་རྩལ་སྟོན་དང་ལ་སོགས་པ་དེ་སྐད་དེ་ཅིག་མ་ཅིག་མཐོང་ཡོང་དུས་ཙང་ནས་ཨ་ནི་ཅིག་ག་རེ་ཟེར་དགོས་རེད་ད་དར་མ་ས་ལ་ལ་ཡང་ལྷ་མོ།

ཞོ་སྟོན་ལ་སོགས་པ་དེ་ཚོ་ལ་འཁྲབ་སྟོན་གནང་གི་ཡོད་རེད། ད་རིང་འདིར་ནིའུ་ཡོག་ལ་ད་ཟློས་གར་ཟུར་པ་ཚོ་ད་གཅིག་རྒྱུན་རིང་པོ་སོ་སོའི་ལས་ཀ་ལ་ཡ་བྲེལ་བ་ཆེ་སྡུག་ཆེ་ཕེབས་ཀྱི་ཡོད་རེད་དེ་ཡིན་ན་འདུག་བྱས་ད་རིང་ལྷ་མོའི་གི་ད་འཁྲབ་གཞུང་ཆ་ཚང་བ་ཅིག་འཁྲབ་སྟོན་གནང་གི་འདུག་ཨ་འདི་ཅིག་གི། འདི་ཚོའི་གི་སྤུས་ཚད་དང་ཁྱད་ཆོས་དེ་ཚོ་ག་འདྲས་འདུག་ཅིག་ལྟ་དུས་སྐྱོ་འདུག་བས་ག་འདྲས་འདུག་བས་སུ་བཀའ་དྲིན་ཞུས་པས་ད་ལྟ་གཅིག་པ་གཅིག་རྐྱང་རེད་ཤག་རྡ་རམ་ས་ལ་ལ་ཡ་ཅིག་འཁྲབ་སྟོན་བྱས་འདུག་ཁོ་རང་ཚོ་ག་རེ་ཟེར་ན་མང་ཆེ་འཁྲབ་སྟོན་པ་སྒྱུ་རྩལ་ཡག་པོ་དེ་འདྲ་ཞེ་དྲག་ཡོད་རེད་འདི་ནང་ལ་རྡ་རམ་ནིའུ་ཡོག་ལ་བསྡད་པ་མང་པོ

དེ་ཡང་སྐད་ཡིག་ནི་མི་རིགས་ཀྱི་སྲོག་རྩ་ཡིན་པ་དང་སྐད་ཡིག་ནི་དམངས་ཁྲོད་ཀྱི་གླུ་གཞས་དང་འཁྲབ་སྟོན་སྒྱུ་རྩལ་སོགས་ལ་འཐིམ་ནས་ཡོད་པས་བོད་ཀྱི་སྐད་དང་ཡི་གེ་སྲུང་སྐྱོབ་ཐུབ་ཐབས་སུ་བོད་ཀྱི་དམངས་ཁྲོད་འཁྲབ་སྟོན་སྒྱུ་རྩལ་ལ་དོ་སྣང་དང་ཆེ་མཐོང་ཞུ་རྒྱུ་གལ་ཆེ་བར་མཐོང་བ་བཞིན་ཟློས་ཟུར་རྣམས་ནས་དུས་ཚོད་དང་དཔལ་འབྱོར་སོགས་པའི་དཀའ་ངལ་ལ་མ་འཛེམས་པར་དུས་སྟོན་དེ་གོ་སྒྲིག་ཞུས་པ་ཡིན། ལྷ་མོའི་རིག་གཞུང་འཁྲབ་སྟོན་བརྒྱུད་ནས་བོད་རིགས་གཞོན་སྐྱེས་ཚོར་བོད་ཀྱི་རིག་གཞུང་ངོ་སྤྲོད་ཞུ་རྒྱུའི་ཐོག་བོད་རིགས་རྒན་པ་ཚོར་སྣང་བ་སྐྱིད་པའི་དུས་སྐབས་རྗེས་དྲན་དང། བོད་རྒྱལ་ཁབ་དང་མི་རིགས་ལ་བཅངས་པའི་ལ་རྒྱ་དང་ཞེན་ཁོག་སྲ་བརྟན་རྒྱུན་གནས་ཡོང་ཐབས་བཅས་ལ་ཡང་དམིགས་ཡོད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་དང་སྟབས་བསྟུན་ནས་ལྷ་མོའི་འཁྲབ་གཞུང་ཆོལ་ཁའི

སྔར་སྲོལ་བོད་ལ་ཡང་ལྷ་མོ་འཁྲབ་སྟོན་གནང་གི་ཡོད་པ་ནང་བཞིན་གྱི་ལམ་སྲོལ་དེ་འདྲའི་ཕལ་ཆེར་ད་རིང་ཕལ་ཆེར་བྱང་ཨ་རི་ནང་ལ་ཐེངས་དང་པོའི་བཟོ་འདྲ་ཅིག་ཕལ་ཆེར་ཆགས་ཡོད་རེད་བསམ་གྱི་འདུག་ལགས། ཨ་ནི་ད་ཅིག་གི་ནིའུ་ཡོག་ལ་ཆ་མཚོན་པ་ཡིན་ན་ཡང་ལྷ་མོའི་ཚོགས་པ་ཅིག་ཟུར་དུ་འདུག་བྱས་བཙུགས་གནང་ཤག་ཁོ་རང་ཚོས་གི་སང་གནངས་ལ་ཡང་དམངས་གཙོའི་དུས་ཆེན་གྱི་སྐབས་དང་བསྟུན་ནས་ཨ་ནི་ད་ད་ཅིག་ཟློས་གར་ཟུར་པ་ཚོས་གི་ལྷ་མོའི་འཁྲབ་སྟོན་གནང་སའི་ས་ཆ་ད་ག་རང་ལ་དོ་ར་ད་གའི་སྒང་ལ་ཡང་ཨ་ནི་ཟུར་གི་ཉི་མས་གི་ཨ་ནི་ལྷ་མོའི་འཁྲབ་སྟོན་ཅིག་གནང་གི་ཡིན་ཞེས་གསུང་གི་འདུག་བྱས་ཙང། ད་ཅིག་གི་དོན་དག་བསྡུས་པ་ཡིན་ན་ཨ་ནི། གང་ལྟར་བོད་ཀྱི་གནའ་བོའི་ལྷ་མོའི་རིག་གཞུང་འདི་ད་བྱང་ཨ་རིའི་ནང་ལ་ཡང་ཨ་ནི་དོ་སྣང་ཆེ་རུ་འགྲོ་གི་ཡོད་པ་དང་མང་ཚོགས་ནས་འདི་ཐོག་ལ་སེམས་འཁུར་དེ་དེ་སྔ་ལས་ཆེ་བ་ལེན་གྱི་ཡོད་པའི་གི་སྣང་ཚོར་བ་དེ་ཏན་ཏན་བྱུང་སོང། ད་ག་ནང་བཞིན་དཔེར་ན་ནིའུ་ཡོག་ལ་ཡང་ཁ་སེང་ང་ཚོ་འཁྲབ་སྟོན་སྐབས་ལ་ཡང་གཟིགས་མོ་གཟིགས་གར་ཕེབས་མཁན་ཆ་མཚོན་པ་ཡིན་ན།

མི་རབས་གསར་བ་གཅིག་ཨ་རིའི་ནང་ལ་འཚར་ལོངས་བྱས་བསྡད་པ་དང་དེ་འདྲའི་གི་ལོ་གཞོན་པ་དེ་འདྲའི་མང་པོ་འདུག་བྱས་ཕེབས་ཤག་དེ་ཡང་འདིའི་གི་ཡང་གཅིག་བོད་ཀྱི་གནའ་བོའི་རིག་གཞུང་ལྷག་པར་དུ་ད་ཅིག་ལྷ་མོའི་སྒྱུ་རྩལ་འདི་ཅིག་འཁྲབ་སྟོན་སྒྱུ་རྩལ་ནང་ནས་དམིགས་བསལ་གྱི་ད་རིག་གཞུང་གི་ཉུལ་རྩ་ནས་འདིའི་ཐོག་ལ་ཡང་དོ་སྣང་དང་འདི་ཡང་གཅིག་འཕེལ་རྒྱས་འགྲོ་ཡ་ལ་ཡང། ཅིག་སེམས་ཤུགས་དང་ག་རེ་ཟེར་རེ་བ་གསར་བ་ཅིག་ཡོད་པའི་ཚོར་བ་རེ་བྱུང། ད་རིང་གི་རྩོམ་སྒྲིག་པའི་གཏམ་ཚོགས་ལེ་ཚན་འདི་དེ་འདུག་བྱས་ཞུས་མཚམས་བཞག་གི་ཡིན།